དགོས་རེད་ད་འདུལ་བ། མཚོ་ཊཱིཀ་ཉི་ཟེར་ཊཱིཀ་ཆེན་དང་གཞན་ཡང་འདུལ་བ་ལ་སོགས་པ་ད་དེ་དག་གི་ནང་ནས་ནི་དོགས་པ་ཆུང་ཙམ་ཆུང་ཙམ་ཡོད་པ་ནོ། ད་རིམ་པ་ཞིག་མ་ཅིག་ནི་ཞུ་གི་ཡིན། ད་ངས་དང་པོ་ག་རེ་ཟེར་ན་ད་འདི་ཟེར་གི་རེད་འང་ཡང། ཚིག་འདི་འདི་ཞིག་དེ་བགྱིས་པ་བསྟན་པའི་བསྟན་བཅོས་འདི་སློབ་དཔོན་ཆེན་པོས་བསྟན་གི་ཅི་བདེ་བར་བཞག་བ་གོ་ད་འདི་ལ་གཉིས་ཏེ།

ལོ་ཏོག་བཞི་ཡི། ལོ་ཏོག་བཞི་ཡི་མོ་བ་ཁྱེད་སྲིད་པའི་ཕྱིར་ཕྱག་ན་བདག་གཉིས་ཀ་མི་རིགས་ཏེ། ཤེས་ནི་བར་དཀར་བོས་གཉིས་ཀ་མི་རིགས་ཏེ་ལོ་ཏོག་ཚོམ་བུ་ལས་བཞི་ལྟོ་ཟླའི་སྟེ་ཕྱེད་ལ་ལྟོ་ཟླའི་སྟེ་ཕྱེད་ལ་འཇུས་པའི་གེགས་སུ་འཇིག་ངེས་ཀྱི་ལོ་ཏོག་བཞི་གྲོངས་ངེས་པ་དེ་དག་སེལ་བ་ལ་དགེ་ལེགས་ཡོད་ལ་བཞི་གྲོངས་ངེས་སོ་ཞེས་ཟེར་སོ།

ཤོག་གྲངས་བདུན་པའི་གི་དེ་ནི། ཨ་ཅེ་ཡིག་ཕྲེང་གཉིས་པ་ལ། ཁ་ཅིག་ན་རེ་རྟོག་ལྡན་བསྟན་བཅོས་ལ་འཇུག་པའི་གེགས་སུ་འབྱུང་ངེས་ཀྱི་ལོག་རྟོག་བཞི་པོ་དེ་གྲངས་ངེས་པ་མི་འཐད་དེ། སྒྲུབ་པར་མི་ནུས་ངེས་ཡིན་སྙམ་པའི་ལོག་རྟོག་ཡོད་ཀྱང་རྟོག་ལྡན་བསྟན་བཅོས་ལ་འཇུག་པའི་གེགས་སུ་འབྱུང་ངེས་ཀྱི་ལོག་རྟོག་ཡིན་པའི་ཕྱིར་རོ་ཟེར་ན། ད་ལྟ་ཁ་ཅིག་དེ་ཟེར་གི་རེད། ད་དེ་ལ་རང་ལུགས་ལས་རྒྱ་བསྡུས་ལ་ཞེས་བྱས་ཡོང་ཟེར། དགོས་པ་དེ་སྒྲུབ་པར་མི་ནུས་ན་ནི་དགོས་པ་དེ་ཐོབ་པའི་འབྲེལ་བ་མེད་པ་ཉིད་ཡིན་པས་སྒྲུབ་པར་མི་ནུས་པ་ནི་འབྲེལ་མེད་ཀྱི་བྱེ་བྲག་ཡིན་ནོ་ཞེས་རིགས་པས་སོ་ཟེར་བར་དགག་རེད། དེའི་ཚེ་ད།

འབྲེལ་བ་མེད་པར་འཛིན་པའི་ལོག་རྟོག་ཡིན་ཏེ། འདི་སྒྲུབ་པར་མི་ནུས་ན་ནི་འགྲིག་གི་མ་རེད། མ་འབྲེལ་ན་ནི་དེ་ནི་ག་རེ་བྱེད་དགོས་རེད་དེ་ལ་བརྟེན་ནས་ཐོབ་པའི་འབྲས་བུ། འོ་དེ་ནི་ཉིང་དགོས་ལྷག་མེད་མྱང་འདས་ཐོབ་པ་དེ་ཡོད་པ་མ་རེད་དེའི་ས། འདི་སྒྲུབ་པར་མི་ནུས་པ་ནི་འབྲེལ་མེད་ཀྱི་བྱེ་བྲག་རེད། དེའི་ས་གི་སྒྲུབ་པར་མི་ནུས་སྙམ་པའི་ལོག་རྟོག་དེ་འབྲེལ་བ་མེད་པར་འཛིན་པའི་ལོག་རྟོག་ཡིན་ཏེ། འདི་སྒྲུབ་པར་མི་ནུས་སྙམ་ན་ནི་འགྲིག་གི་མ་རེད་འབྲེལ་བ་མ་འབྲེལ་ན།

ཨ་དེ་དེ་ནི་ག་འདྲ་ཅིག་ཡིན། དེའི་ཚེ་ད་ལོག་རྟོག་གང་ག་དུ་དེ་ནི་འབྲེལ་བ་མེད་པར་འཛིན་པའི་ལོག་རྟོག་ཡིན་ཟེར་ན། ལོག་རྟོག་བཞི་ཀ་དེ་ནི་འབྲེལ་བ་མེད་པར་འཛིན་པའི་ལོག་རྟོག་ཟེར་ན་ལོ་ཁ་ཅིག་འགྲོ་ངེས་པ་རེད། དེའི་ཚེ་ད་བརྗོད་བྱ་མེད་པར་འཛིན་པའི་ལོག་རྟོག་དེ་འབྲེལ་བ་མེད་པར་འཛིན་པའི་ལོག་རྟོག་ཏུ་ཡིད་ཆེས་ཀྱི་མ་རེད་བ། དེའི་ཚེ་ད་འདི་རིགས་པ་ཏོག་ཏུ་ལ་ཐ་ན། འོ་ད་བརྩད་པ་དེ་ནི་ཅིག་འདུག་ད་བརྩད་ས་ཡི་ག་འདྲ་ཡིན། དོགས་པའི་གནས་ཅིག་འདུག། ཤོག་གྲངས། ཤོག་གྲངས་བཅུ་གཉིས་གཟིགས། ངོ། དེར་ད་གསུམ་པ་སོ་སོ་ཐར་པའི་སྡོམ་པའི་མཚན་ཉིད་ནི། ད་གསུམ་པའི་སྡོམ་པའི་མཚན་ཉིད་ད་མཚོ་ཊཱིཀ་ན་འདི་འདྲ་ཅིག་བཞག་འདུག། ཧོ། གསུམ་པ་སོ་སོ་ཐར་པའི་སྡོམ་པའི་མཚན་ཉིད་ནི་བྱེ་བྲག་སྨྲ་བ་ལྟར་ན། ཉེས་པར་སྤྱད་པ་ལས་མི་མཐུན་ཕྱོགས་ཀྱི་དངོས་གཞི་ཡིན་པའི་གཟུགས་དགེ་བ་གང་ཞིག། ཁམས་གོང་མའི་ས་དང་ཐེག་ཆེན་འཇུག་པའི། རྗེས་འབྲེལ་མ་ཡིན་པ། ཨ། དེ་དེ་དག་སོ་ཐར་གྱི་སྡོམ་པའི་མཚན་ཉིད་བཞག་རེད། ད་དེ་འདྲ་ཡིན་ན་ད་འདི་གི་མཚན་ཉིད་ཀྱི་ཟུར་དེ་ག་རེ་གཅོད་ཀྱི་རེད་ཟེར་ན། ཉེས་པར་སྤྱད་པ་ལས་མི་མཐུན་ཕྱོགས་ཀྱི་དངོས་གཞི་ཡིན་པའི་གཟུགས་དགེ་བ་གང་ཞིག་ཟེར་གྱི་འདུག་ལ། ཨ། ཉེས་པར་སྤྱད་པ་ལས་མི་མཐུན་ཕྱོགས་ཀྱི་དངོས་གཞི་ཡིན་པའི་ཟེར་ན་དེ་དངོས་གཞི་དེ། ཨོ། ད་ད་ལྟ་འདི་གི་ད་ཉེས་པར་སྤྱད་པ་དེ་ལུས་ངག་གི་ཉེས་པ་བདུན་དེ་བཞག། ད་ལུས་ངག་གི་ཉེས་པར་སྤྱད་པ་གི་དེ་ནི་མི་མཐུན་ཕྱོགས། ཨོ། དེ་ནི། ཉེས་སྤྱད་བདུན་གྱི་དེ་ནི་གཉེན་པོ། ཨོ། དེ་ནི་ག་རེ་ཟེར་གྱི་རེད། ལུས་ངག་གི་ཉེས་པ་བདུན་པོ་ཡི་དེ་ནི་སྤོང་བ་བདུན་དེ་བཞག་གོ། ད། སྤོང་བ་དེ་དེ་བཞག་ན། ད་ཉེས་པར་སྤྱད་པ་ལས་མི་མཐུན་ཕྱོགས་ཀྱི་དངོས་གཞི་ཡིན་པའི་གཞི་དགེ་བ་གང་ཞིག་ཁམས་གོང་མའི་སས་བསྡུས་འཕེལ་ཞིང་འགྱུར་བའི་རྒྱུ་འབྲས་མ་ཡིན་ན། དེ་ནི་དེར་སོ་ཐར་གྱི་སྡོམ་པ་ཡིན་པས་ཁྱབ་དགོས། དེ་ཁྱབ་ཟེར་ན། ད་ནི་བར་མའི་དགེ་བ་དེ་འདྲ་ཡོད་རེད་བག་མེད་དགེ་བ། བག་མེད་ཀྱི་ཚེ་ཁྲལ། ཨོ། དཔེར་ན་བར་མའི་ཚུལ་ཁྲིམས་དང། དེ་ནི་ལུས་ངག་གི་ལུས་ངག་གི་ཉེས་པ་འདིའི་གཉེན་པོ། ཨོ། དེ་ནི་ལུས་ངག་གི་ལུས་ངག་གི་ཉེས་པ་འདི་སྤོང་བའི། དེ་ནི་ག་རེ་ཟེར་གི་རེད། ངག་གི་རྣམ་པ། ངག་གི་རྣམ་པ་བཞི་པོ་ཡི་སྤོང་བ་དང་ལུས་ཀྱི་རྣམ་པ་གསུམ་པོ་ཡི་སྤོང་བ་བདུན་སོང་འདུག་སྟེ། དེ་ནི་ལས་ལམ་དངོས་གཞི་ཨེ་ཡིན་མིན་ཡིན། ད་ལས་ལམ་དངོས་གཞི་ཡིན་ས་ན་ནི་དེ་ནི་ཉེས་པར་སྤྱད་པ་ལས་མི་མཐུན་ཕྱོགས་ཀྱི་དངོས་གཞི་ཡིན་པའི་གཞི་དགེ་བ་རེད། ཁམས་གོང་མའི་སས་བསྡུས་ལྷས་བྱིན་གྱིས་བརྗེད་ལུས་མ་ཡིན་ས་ནི་དེ་སོ་ཐར་གྱི་སྡོམ་པ་ཐལ་འགྲོ་བ་རེད། དེ་སོ་ཐར་གྱི་སྡོམ་པ་ཡིན་ས་ནི་དེ་སྡོམ་པ་རེད་དགོས་རེད་སྡོམ་པ་ཡིན་ས་ནི་མ་ཡིན་པ་དེ་དེ་བར་མའི་དགེ་བ་ཡིན་པའི་ཕྱིར། དེའི་ཚེ་བར་མ་དང་དེ་ནས་སྡོམ་པ་གཉིས་འགལ་གི་རེད་བ། དེའི་ཚེ་ད་དེ་ཉེས་པར་སྤྱད་པ་ལས་མི་མཐུན་ཕྱོགས་ཀྱི་དངོས་གཞི་ཡིན་པའི་གཞི་དགེ་བ་ཟེར་དུས། ཨོ། ཉེས་པར་སྤྱད་པ་དེ་གི་མི་མཐུན་ཕྱོགས་ཟེར་ན་ཉེས་པར་སྤྱད་པ་དེ་གི་ད་མི་མཐུན་ཕྱོགས་དེ་གི་གཉེན་པོ། ཨོ། དེ་ནི། ལུས་ངག་གི་ཉེས་སྤྱོད་ཀྱི་དེ་ནི་གཉེན་པོ། ཨོ། ལུས་ངག་གི་ཉེས་པ་སྤོང་བའི་དེ་ནི་སྤོང་བ་བདུན་པོ་དེ་བཞག་གོ་རེ་བ་ད། དེ་ལྟ་བུའི་སྤོང་བ་བདུན་པོ་དེ་ལ་བག་མེད་དགེ་བ་ཡོད་རེ་བ་ད། དཔེར་ན། ད་ལུས་ངག་གི་ཉེས་པར་སྤྱད་པ་དག་དཔེར་ན་ངག་གི་ཉེས་པ་ན་ཅེས་བྱ་ན་ངག་གི་ཉེས་པ་དེ་ཡི་ད་མི་མཐུན་ཕྱོགས། དེ་སྤོང་བའི་དེ་ནི་ངག་གི་ཉེས་པ་སྤོང་བའི་དེ་ནི་སྤོང་བ་དེ་ལ་བག་མེད་དགེ་བ་ཡོད་རེད་ཡ། དེ་ནི་སྡོམ་པ་ཡོད་རེད། དེ་བར་མའི་དགེ་བ་ཡིན་ན་དེ་ལྟ་བུའི་བག་མེད་དགེ་བ་དེ་ཉེས་པར་སྤྱད་པ་ལས་མི་མཐུན་ཕྱོགས་ཀྱི་དངོས་གཞི་རེད་བ་ད།